གཏོར་མ་ཆེ་ཆུང་ལ། གཏོར་མ་སྟོང་གཅིག་བསྐྱེད་ནས། ཁོ་ཚོའི་སྒོམ་པ་ངས་ཆུད་ཟོས་མ་མཛད། གཏོར་མ་སྟོང་གཅིག་དེ་གྲོགས་གང་གང་གང་བསྐྱེད། ཆེ་ཆུང་ལ་ཨི་ཐི་ཐི་བྱོན་པས། འོ་ལེ། གདུང་བ་ནང་དུ་མ་བསྐུལ་དུ་རོགས་གནོང་དང་བཅས་པ་དེ་ལ་པའི་གཏོར་མ་བསྒྲིགས་ནས་གཏོར་མ་རྒྱ་ཆེན་པོ་བསྐྱེད།

ཞྭ་འདབ་ཟུང་འབྲེལ་བདེན་གཉིས་ཟུང་འཇུག་མཚོན། ཞྭ་ཁུད་དམར་པོའི་མཁའ་འགྲོ་འདུ་བ་མཚོན། ཞྭ་འདབ། སྲུང་འཁོར་ཆོས་སྲུང་འཁོར་བ་མཚོན། ཞྭ་འདི་དཀོན་མཆོག་གཙུག་ཏུ་བཀུར་བའི་ཞྭ་ཞྭ་འདི་གང་དང། གང་ལྟར་ཚ་རུ་བརྩམས་པ་ལྟར། ཞྭ་འདི་གང་གིས་གྱོན་པ་ཕལ་ཆེར་མཁས། ཞྭ་འདི་སུ་ཡིས་གྱོན་པ་ཕལ་ཆེར་བཙུན། ཞྭ་ཞྭ་འདི་གྱོན་ན་བཟང་བ་རིམ་གྱིས་འགྲོ། ཞྭ་འདི་བཟོ་ལ། ཞྭ་འདི་བཟོ་བ་ལྷག་ཅིང་བསྲིང་བ་སྟེ།

ཚེ་ཡི་ལྷག་མ་ཅུང་ཟད་ལུས་པའི་གནས་སྐབས་ལ། དལ་འབྱོར་ལ་སྙིང་པོ་བླངས་ཏེ། འཁོར་བ་ལ་རྒྱབ་ཀྱིས་ཕྱོགས་ནས། མ་རྒན་སེམས་ཅན་ཐམས་ཅད་པ་འདི་མེད་པ། འོ་ལེ། ཕ་མ་མ་བྱས་པ་གཅིག་ཀྱང་མེད། དེ་མེད་ན། ཚེ་རབས་སྔོན་མ་ཕ་མ་བྱས་པ་ཐམས་ཅད་མེད་པ། ཚེ་འདི་ཡི་ཕ་མས་ཀྱི་དྲིན་གྱིས་བསྐྱངས་པ་དང་འདྲ་བ་ཡིན་པས། མ་རྒན་སེམས་ཅན་འདི་རྣམས། འཁོར་བ་དང་ངན་སོང་གི་གནས་ལས། མུ་མཐའ་མེད་པར་མྱོང་བཞིན་པར་འདུག་ན། ད་རེས། རང་ཉིད། མ་རྒན་སེམས་ཅན་ཐམས་ཅད་ཀྱི་དོན་ལ། བླ་ན་མེད་པར་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་པར་བྱའོ་སྙམ་པའི་བསམ་པ་བསྐྱེད་ཅིང། དེ་ལྟ་བུའི་བསམ་པ་བསྐྱེད་པ་ལ་དང་པོ། རང་ཉིད་སངས་རྒྱས་ཀྱི་གོ་འཕང་མ་ཐོབ་པར་མ་རྒན་སེམས་ཅན་འདི་རྣམས་འཁོར་བ་དང་ངན་སོང་གི་གནས་ལས་དེ་ནས། འོ་ལེ། བསྒྲལ་མི་ནུས་པར་འདུག་ན། དེའི་ཆེད་དུ། བླ་མ་མཚན་ཉིད་དང་ལྡན་པ་གི་དྲུང་ནས་བྱང་ཆུབ་སེམས་དཔའི་སྡོམ་པ་ཞུ་སྙམ་པའི་བསམ་པ་བསྐྱེད་པ་དང།

འོ་ལེ། དེ་བཞིན་དུ་བ་ཡིན་པས་དེ་ནས། ཚོགས་ཞིང་རྣམས་ཀྱི་ཡོན་ཏན་དང་ཐུགས་རྗེ་དྲན་བཞིན་པའི་ངང་ནས། སེམས་ཅན་ཐམས་ཅད་དང་བྱང་ཆུབ་སེམས་དཔའ་རེ་རེ་གི་མདུན་ན་རང་ཉིད་འདུག་ཡིན་སྙམ་དུ་བསམ་པ་དང། འོ་ལེ། དེ་ནས་མ་རྒན་སེམས་ཅན་འདི་རྣམས་རང་ཉིད་ལ་རེ་ལྟོས་འཆའ་ནས། འོ་ལེ། དེ་ནས་བདག་ལ་རེ་བ་བཅོལ་ཏེ་མཐའ་བསྐོར་དུ་འདུག་ཡིན་སྙམ་དུ་བསམ་པ་དང། དེ་བསམ་པའི་སྒོ་ནས་དེ་ནས་དང་པོ།

ཇི་ལྟར་སྔོན་གྱི་དེ་བཞིན་གཤེགས་པ། དགྲ་བཅོམ་པ། ཡང་དག་པར། རྫོགས་པའི་སངས་རྒྱས་རྣམས་དང། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ། ས་ཆེན་པོ་ལ་བཞུགས་པ་རྣམས་ཀྱིས། དང་པོར་བླ་ན་མེད་པ། ཡང་དག་པར་རྫོགས་པའི་བྱང་ཆུབ་ཏུ། ཐུགས་བསྐྱེད་པ་དེ་བཞིན་དུ།

དགྲ་བཅོམ་པ་ཡང་དག་པར། རྫོགས་པའི་སངས་རྒྱས་རྣམས་དང། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ། ས་ཆེན་པོ་ལ་བཞུགས་པ་རྣམས་ཀྱིས། དང་པོར་བླ་ན་མེད་པ། ཡང་དག་པར་རྫོགས་པའི་བྱང་ཆུབ་ཏུ། ཐུགས་བསྐྱེད་པ་དེ་བཞིན་དུ། བདག་མིང་འདི་ཞེས་བགྱི་བ་ཡང། སློབ་དཔོན་གྱིས།